གསུམ་པ་ནི། དགག་བྱའི་ཆོས་ཀྱི་འགལ་ཟླ་ངོ་བོ་རྒྱུ་འབྲས་བུ་གསུམ་དུ་ངེས་ལ། དགག་བྱའི་ཆོས་ཀྱི་འགལ་ཟླ་ངོ་བོ་རྒྱུ་འབྲས་བུ་གསུམ་དུ་ངེས་ལ། འགལ་ཟླ་ངོ་བོ་དག་གི་ཁ་ཅིག་གིས་བཟོས་པ་རེད། ངོ་བོ་གསུམ་དུ་ངེས། ངོ་བོ་ལ་ཁྱབ་ཆེ་ཆུང་ཡོད་པ་དེ་མེད་པ་གཉིས་རང་ལུགས་སུ་ཁྱབ་པ་གོ་ར་གཅིག་པ་རེད་དེ། ཡོད་ཅེས། ཡོད་ན། འགལ་ཟླ་ཟེར་ན་ག་རེ་བྱས་གྲང་རེག་གི་འགལ་ཟླ་གི་ངོ་བོ་མེ་གོ་རེད། འོ་དེ་མེ་དེ་གིས་གྲང་རེག་འགོག་པ་ལ་ང་རང་ཉིད་ལ་རྩོད་པ་མེད། མེའི་རྒྱུ་དང་འབྲས་བུ་གཉིས་པོ་དེ་ལ།

ད་གི་གོ་ལ་རྩོད་པ་སྤོང་ཡས་ཁོ་ལ་གཉིས་པ་ལན་ལ། ཁྱབ་པ་མེད་པ་ནི། ད་ལ་དེ་འདྲའི་རྟགས་དེ་བཀོད་ཟེར་ན་ཁྱབ་པ་མི་འདུག་ག་མེད་ཟེར་ན་དགག་བྱའི་ཆོས་དེ་དང། དགག་བྱའི་ཆོས་ལ་གྲངས་རིག་རེད་བ། འགལ་བའི་རྒྱུ་དམིགས་པའི་ཆོས། ཁྱེད་ཀྱི་རྟགས་སུ། སྦྱོར་བ་གང་ཡིན་པ་བུད་ཤིང་དེ་ཆོས་ཅན། བུད་ཤིང་ཡོད་པའི་ཕྱིར་ལབ་པ་ར་བ། ས་ཆ་དེ་ན་གྲང་རེག་རྒྱུན་ཆགས་སུ་གནས་པ་མེད་དེ། མེའི་རྒྱུ་བུད་ཤིང་དེ་ཡོད་པའི་ཕྱིར་ལབ་པ་ཡིན་ཙང་ཨོ། དེ་འདྲ་བའི་བུད་ཤིང་དེ་ནི་ཆོས་ཅན། རང་ཕྱོགས་ཀྱི་ཆོས་སུ་གྲུབ་པའི་གཞིར་བྱས། ཕྱོགས་ཆོས་སུ་གྲུབ་པའི་གཞི་དེ་ན་བུད་ཤིང་ཡོད་སའི་ས་ཆ་གོའི་སྟེང་དུ་བུད་ཤིང་ཡོད་ར་ཡོད་ཙང།

ཡིན་ད་འདི་མ་ངེས་པའི་གཏན་ཚིགས་ཆགས་འགྲོ་ཡོད་མ་རེད། འོ། རང་ཕྱོགས་ཆོས་སུ་གྲུབ་གཞིར་གྲང་རེག་འགོག་པ་ལ་ཁྱབ་པ་འཁྲུལ་པ་ཅན་ཡིན་ཏེ། ཡིན་པའི་རྒྱུ་མཚན་གོ་ལ་ག་རེ་ཟེར་ན་དེ་འགོག་པའི་ལྷན་ཅིག་མི་གནས་འགལ་ལ་བརྟེན་པའི། འོ། འགལ་རྒྱུ་དམིགས་པའི་རྟགས་སུ་བཀོད་པ་གང་ཞིག་ལྷན་ཅིག་མི་གནས་འགལ་ལ་བརྟེན་པའི་འགལ་བ་གོ་ངོ་མ་ག་རེ་ཟེར་ན་གྲང་རེག་རྒྱུན་ཆགས་སུ་གནས་པ་མེད་དེ་མེ་སྟོབས་ཆེན་པོ་ཡོད་པའི་ཕྱིར་ས་ལྷན་ཅིག་མི་གནས་འགལ་ཆགས་འགྲོ་བ་ར་བ། ཁོ་ལ་བརྟེན་མཁན་གྱི་ཨ་ནི། རྒྱུ་གོ། ཁོ་དེ་འདྲའི་འགལ། དེ་ལ་བརྟེན་པའི་ཨ་ནི་འགལ་རྒྱུ་གོ། འགལ་བ་གོ་ལ་གྲང་རེག་དང་མེ་སྟོབས་ཆེན་པོ་དེ་བྱས་ཁོའི་རྒྱུ་དམིགས་པ་རྟགས་སུ་བཀོད་པ་གང་ཞིག་རྒྱུ་གོ་ལ་བུད་ཤིང་དེ་ར་བ། གྲང་རེག་སྐྱེད་པའི་རྒྱུ་མཚན་དག་གཏང་སྲིད། གྲང་རེག་སྐྱེད་པའི་རྒྱུ་མཚན་དག་དང་ཟེར་དུས་གྲང་རེག་གོ། མ་ནི་སྐྱེད་པའི་རྒྱུ་གོ་ལ་ད་ག་རེ་རེད་གྲོག་རེག་གྲང་རྒྱུ་ནུས་པ་ཐོགས་མེད་ཡིན་ན་ཆག་གོ། ཡང་མེད་ན་ནི་གྲང་རེག་སྐྱེད་པའི་རྒྱུ་མཚན་དག་ས་གྲང་རེག་གོ་རང་བཞག་ན་འགྲིག་གི་མེད་འགྲོ་རྒྱུ་མཚན་དག་དང་ནི་ཁོ་གཉིས་འགལ་བ་ཉིད་མེད་པའི་ཕྱིར་རོ་ཟེར་དུས། མེ་སྟོབས་ཆེན་པོའི་རྒྱུ་བུད་ཤིང་དང། གྲང་རེག་གཉིས་པོ་དེ།

གྲང་རེག་དེ་དང་དགའ་བ། མེ་སྟོབས་ཆེན་པོ། དེའི་རྒྱུ། བུད་ཤིང་དེ་དམིགས་པ་གང་ཡིན་པ་རྟགས་སུ་བཀོད་པ་དེ་དེ་དང་འགལ་བ་ཡི་ནི་རྒྱུ་དམིགས་པའི་སྦྱོར་བ་གང་ཡིན་པ་དེ་ནི་ཆོས་ཅན། དེ་དང་འགལ་བ་ཡི་ནི་རྒྱུ་དམིགས་པའི་སྦྱོར་བ་གང་ཡིན་པ་ནི། འོ་རྒྱུ་མཚན་དག་ནི་འགལ་བ་མེད་ཟེར་དུས་ད་གྲང་རེག་དང་ནི་ཁོ་གཉིས་ལྷན་ཅིག་ཏུ་ནི་མི་གནས་པའི་འགལ་བ་ཉིད་མེད་པའི་ཕྱིར་ན་རྟགས་ཡང་དག་མ་རེད་གྲང་རེག་འགོག་པའི་རྟགས་ཡང་དག་མ་རེད་རྒྱུ་མཚན་དག་ནི་འགལ་བ་ཉིད་མེད་ན་འཁྲུལ་པ་ཅན་ཡིན་ནོ་ཁྱབ་པ་འཁྲུལ་པ་ཅན་རེད་རྟགས་ཡང་དག་མ་རེད་ཟེར་འོ་ཐུགས་བསྐྱེད་པར། ད་འདི་གིས་ག་རེ་བསྟན་ཡོང་དགོས་རེད་ཟེར་ན་ད་མ་རྒན།

ད་རྟགས་གཉིས་བསྟན་གྱི་བ་ཡིན་པ་འདྲ་དེ་རྟགས་རིགས་གཉིས་བསྟན་གྱི་བ་ཡིན་པ་རེད། དགག་བྱའི་ཆོས་ཀྱི་རྒྱུ་དང་འགལ་བ་རྟགས་སུ་བཀོད་པ་གོ་བྱེད་ཡང་དག་ཏུ་གྱུར་བ་ཡང་ཡོད་དེ། ད་གི་ཡ་གི་མེ་ཟེར་ཡས་དེ་ག་རེ་རེད། གྲང་རེག་དང་དངོས་སུ་འགལ་བ་དེ་གི་རྒྱུ་རྟགས་སུ་བཀོད་ན་ནི་གྲང་རེག་འགོག་ཐུབ་གི་མ་རེད་ཟེར་དེ་བཤད་པ་ར་བ། དེ་མེད་ཅེས་དགག་བྱའི་ཆོས་གོ་ལ་གྲང་རེག་བཞག་ན་དེ་དང་འགལ་བ་གོའི་རྒྱུ་རྟགས་སུ་བཀོད་ན་མེད་ཅེས། ད་དགག་བྱའི་ཆོས་ཀྱི་དེ་ག་རེ་མེད་ཟེར་ན་འགལ་བ་གོའི་རྒྱུ་དམིགས་པ་རྟགས་སུ་བཀོད་ན་མེད།

མེས་ཁྱབ་པར་ནོན་པ་དེའི་ཕྱིར་མེ་སྟོབས་ཆེན་པོས་ཁྱབ་པར་ནོན་པ་ཁོ་རྟགས་ལ་ཁེངས་ནས་རང་ཕྱོགས་གཅིག་ཏུ་གྲུབ་པའི་གཞིའི་ཟེར་ནས་ཤར་གྱི་གཞི་དེའི་སྟེང་དུ། གྲང་འབྲས་སྤུ་ལོང་བྱེད་རྒྱུན་ཆགས་སུ་གནས་པ་མེད་པར་སྒྲུབ་པའི་རྟགས་ཡང་དག་ཡིན་པའི་ཕྱིར། ཞེས་ཤུགས་ལ་འཕངས་སོ། དངོས་སུ་ག་རེ་བསྟན། དགག་བྱའི་ཆོས་དེ་དང། ངོ་བོ་འགལ་བ། གྲང་རེག་དེ་གི་རྒྱུ་རྟགས་སུ་བུད་ཤིང་དམིགས་པ་རྟགས་སུ་བཀོད་ནས་ཁྱབ་པ་འཁྲུལ་པ་ཅན་ཡིན་ཞེས་དངོས་སུ་བསྟན་ནས། དགག་བྱའི་ཆོས་དེ་གི་རྒྱུ་དེ་དང་འགལ་བ་དམིགས་པ་རྟགས་སུ་བཀོད་ན། རྟགས་ཡང་དག་ཅིག་ཡོད་ཟེར་ནས་ཤུགས་ལ་བསྟན་པ་ཡིན། ཤུགས་ལ་འཕངས་སོ་ཞེས། ད་དེ་འདྲའི་རྟགས་དེ་གིས་ཡང་རྟགས་དེ་ལ་གོ་བ་བརྒྱབ་ཡོང་དུས་གོ་བ་ཡིན་ན་རེད་དམ་ཅིག་གོ་བ་བརྒྱབ་ཡོང་དུས་ད་ཡང་དེ་མིན་པའི་རྟགས་ཅིག་རྙེད་རྒྱུ་འདུག་བྱས་རེད་ག་རེ་རེད་ཟེར་ན། ས་ཆ་དེ་ན་གྲང་འབྲས་སྤུ་ལོང་བྱེད་རྒྱུན་ཆགས་སུ་གནས་པ་མེད་པའི་རྒྱུ་མཚན་ཁོ་ལ་མེ་སྟོབས་ཆེན་པོ་རྟགས་སུ་བཀོད་ནས་འགོག་ཐུབ་པ་དེ་ཞོལ་མོ་ཁོག་དེ་རེད་བ། ཡིན་ན། མེ་སྟོབས་ཆེན་པོ་དེ་གི་འབྲས་བུ། དུ་བ་དྲག་ཕྱུར་བ་རྟགས་སུ་བཀོད་ན་ཡང། དེའི་སྟེང་དུ་གྲང་འབྲས་སྤུ་ལོང་བྱེད་དེ་འགོག་ཐུབ་པ་དང་གྲང་རེག་འགོག་ཐུབ་པ་དེ་ཡོང་གི་རེད་ཟེར་ནས་རྟགས་དེ་ཤུགས་ལ་འཕངས་པ་རེད་བྱས། རྩ་བ་དེ་གིས་དངོས་སུ། མེའི་རྒྱུ། བུད་ཤིང་རྟགས་སུ་བཀོད་ན་ཁྱབ་པ་འཁྲུལ་པ་ཅན་ཡིན་པ་དངོས་སུ་བསྟན་ནས། དགག་བྱའི་ཆོས་དེ་གི་རྒྱུ་དེ་དང་འགལ་བ་ཁོ་རྟགས་སུ་བཀོད་ན། དགག་བྱའི་ཆོས་དེ་འགོག་ཐུབ་མཁན་གྱི་རྟགས་ཡང་དག་ཅིག་ཡོད་ཚུལ་ཤུགས་ལ་བསྟན། དེའི་རྟགས་དེ་གིས་རྟགས་དེ་རང་རང་གི་ཤུགས་ལ་གོ་ཡག་ལ་འཕངས་པ་ཟེར་དུས་བློ་ལ་གོ་བ་ལ་བརྩི་དགོངས་ཡིན། རྟགས་དེ་ལ་བསམ་བློ་བཏང་ནས་ཅིག་བྱས་ཡོང་དུས་དེའི་སྟོབས་ཀྱིས

རྒྱུ་དགག་མིན་རྒྱུ་ག་རེ་ཡིན་པ་གོ་སོང་ན། དགག་བྱའི་ཆོས་དེ་དང། དགག་བྱའི་ཆོས་དེ་གི་རྒྱུ་ཁོ་དང་རྟགས་དང་དངོས་སུ་འགལ་བ་ཁོ་རྟགས་སུ་བཀོད་ནས་དགག་བྱའི་ཆོས་དེ་འགོག་ཐུབ་མཁན་གྱི་རྟགས་ཡང་དག་ཡིན་པ་གོ་རྟགས་ཡང་དག་ཡོད་པ་ཡིན་ན་རེ་ཁོ་ཧ་གོ་ན། ཁོའི་འབྲས་བུ་དེ་རྟགས་སུ་བཀོད་ནས་ཡང། འོ་དེའི་སྟེང་དུ་གྲང་འབྲས་འགོག་ཐུབ་གྲང་འབྲས་སྤུ་ལོང་བྱེད་འགོག་ཐུབ་པ་དེ་སྒྲུབ་པའི་རྟགས་ཡང་དག་ཅིག་གོ་རྒྱུ་བ་ཡིན་ཙང་གནས་པ་མེད་པར་སྒྲུབ་པའི་རྟགས་ཡང་དག་ཡིན་ཞེས་ཤུགས་ལ་འཕངས་སོ་ཅེས་སྦྱོར་བ་དེ་འཕངས་པ། རྒྱུ་དང་འགལ་བའི་འབྲས་བུ་དམིགས་པ་དང་བཅས་པ་སྐབས་དེའི་འགྲེལ་པར་ད་མི་དམིགས་པ་སྦྱོར་བ་བརྒྱད་ཆགས་འགྲོ་བ་རེད།

རྟགས་སུ་བཀོད་ན་དུ་བ་དྲག་ཕྱུར་བ་དེ་རྟགས་སུ་བཀོད་ན་ནི། འོ་དེའི་ས་ཆ་དེའི་སྟེང་དུ་མ་རི་གྲང་འབྲས་སྤུ་ལོང་བྱེད་འགོག་པའི་རྟགས་ཡང་དག་ཏུ་འགྱུར་གྱི་རེད་ཅེས་ཤུགས་ལ་བསྟན་པ་རེད་ཟེར་འོ་བརྒྱད་བསྟན་ཏོ།